རྣམ་པ་ཚོ་སྐུ་ཁམས་བཟང་དེ་རིང་ཕྱི་ཟླ་དང་པོའི་ཚེས་སུམ་ཅུ་རེས་གཟའ་མིག་དམར་ཉིན་གྱི་ཨ་རིའི་རླུང་འཕྲིན་ཁང་གི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་འདི་བཞུགས་སྒར་རྡ་རམ་ས་ལའི་ལས་ཁུངས་ནས་སྙན་སྒྲོན་ཞུ་གི་ཡོད་ང་བསྟན་འཛིན་ཡོན་ཏན་ཡིན། དེ་ཡང་དེ་རིང་གི་གསར་འགྱུར་ཐོག་མ་དེར། དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བོད་དོན་ཞུ་གཏུག་ཚན་པའི་གོ་སྒྲིག་འོག་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ནས་ཉི་ཤུ་རྩ་དགུ་བར་རྒྱ་གར་བྱང་ཕྱོགས་ཁུལ་གྱི་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་ཚོགས་མིའི་ནུས་པ་གོང་མཐོར་གཏོང་ཆེད་བོད་དོན་ཞུ་གཏུག་སྦྱོང་བརྡར་དང་མ་འོངས་ལས་དོན་སྤེལ་ཕྱོགས་ཀྱི་ཐད་གཞོན་སྐྱེས་ཀྱི་ཚོགས་འདུ་ཞིག་བཞུགས་སྒར་རྡ་རམ་ས་ལའི་ཉེ་འཁྲིས་སུ་ཆགས་པའི Lemon Tree གསོལ་མགྲོན་ཁང་དུ་འཚོགས་གནང་སོང། དེ་ཡང་བཀའ་ཤག་སྐབས་བཅུ་དྲུག་པས་བོད་ནང་ལ་རང་དབང་བསྐྱར་གསོའི་ཐད། བོད་དོན་ཞུ་གཏུག་ལས་འགུལ་འདི་གལ་འགངས་ཆེ་ཤོས་ཤིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་དང། དང་བླངས་བོད་དོན་ཞུ་གཏུག་ལས་འགུལ་ལམ V-TAG ཞེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་གསར་འཛུགས་བྱས་ཡོད་པ་རེད། གཞི་རྩའི་དང་བླངས་བོད་དོན་ཞུ་གཏུག་ལས་འགུལ་ཚོགས་པ་དེ་བཞིན་རྒྱ་གར་གཙོས་པའི་ཕྱིའི་རྒྱལ་ཁབ་འདྲ་མིན་གང་སར་ཡོད་ཅིང། ལས་འགུལ་འདིའི་ཐོག་ནས་བོད་པའི་གཞོན་སྐྱེས་མང་པོར་བོད་སྤྱི་པའི་རྩ་དོན་ཆེད་ལས་དོན་སྒྲུབ་སའི་སྡིངས་ཆ་གལ་ཆེན་ཞིག་བསྐྲུན་བཞིན་ཡོད་པ་རེད། དེ་དང་ཕྱོགས་མཚུངས་ད་རེས་ཀྱི་ཚོགས་འདུའི་ནང་གཞུང་ཁོངས་མ་ཡིན་པའི་ཚོགས་པ་ཁག་གི་སྐུ་ཚབ་ཆེད་འབོད་ཀྱིས་ཚོགས་བཅར་བ་དང་ལྷན་དུ་བོད་དོན་ཞུ་གཏུག་དང་འབྲེལ་བའི་གནད་དོན་འདྲ་མིན་ཐོག་གྲོས་མོལ་བྱུང་ཡོད་པ་དང་བོད་ཀྱི་རྩོད་རྙོག་འདུམ་སྒྲིག་ལྟེ་གནས་ཁང་གིས་བོད་དོན་ཞུ་གཏུག་ལས་འགུལ་སྤེལ་སྐབས་རྩོད་རྙོག་དང་འཕྲད་པའི་སྐབས་སུ་གདོང་ལེན་ཇི་ལྟར་གནང་ཕྱོགས་སོགས་ཀྱི་བྱེད་སྒོ་འདྲ་མིན་ཐོག་ཟབ་ཁྲིད་ཀྱང་གནང་ཡོད་པ་རེད། འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གི་དགེ་བའི་བཤེས་གཉེན་ཆེན་པོ་རྡོ་འབུམ་སྤྲུལ་སྐུ་རྗེ་བཙུན་བློ་བཟང་བསྟན་འཛིན་རྒྱལ་མཚན་མཆོག་སྐུ་ཚེའི་འཕེན་པ་རྫོགས་པའི་ཡིད་སྐྱོ་བའི་གནས་ཚུལ་ཞིག་ཐོན་ཡོད་པ་རེད།

རྒྱུད་སྟོད་གྲྭ་ཚང་ནས་ཁ་སང་ཚེས་ཉི་ཤུ་རྩ་དགུའི་དགོང་མོར་ལྕགས་མཁར་གཏོར་རྒྱག་ཆེན་པོ་འཕངས་ཡོད་པ་རེད། སྤྱིར་རྒྱུད་སྟོད་གྲྭ་ཚང་དུ་གཏོར་རྒྱག་གི་རིམ་པ་མང་པོ་ཡོད་ཀྱང་ལྕགས་མཁར་གཏོར་རྒྱག་ཆེན་པོ་འདི་ནི་ལོ་གཅིག་གི་ནང་གཏོར་རྒྱག་ཆེ་ཤོས་ཡིན་པ་དང་འདི་ཡང་གྲྭ་ཚང་གི་ངོས་ནས་འགྲོ་བ་ཡོངས་ཀྱི་བདེ་ཐང་དང་ལྷག་པར་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོའི་སྐུ་ཕྱྭའི་ཞབས་རིམ་བཅས་ལ་དམིགས་ནས་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ནས་འགོ་འཛུགས་ཀྱིས་རྭ་ཆེ་གཉིས་པའི་གཙུག་ལག་ཁང་དུ། སྐྱབས་རྗེ་མཁན་བླ་རྣམ་གཉིས་དབུ་བཞུགས་ཐོག་དགེ་འདུན་འདུས་མང་ནས་ལྕགས་མཁར་སྔོན་འགྲོ་ཡ་མ་རཱ་ཛའི་བསྙེན་མཚམས་དང་འབྲེལ་དངོས་གཞི་དཔལ་རྡོ་རྗེ་འཇིགས་བྱེད་ཀྱི་རྩ་བའི་རྒྱུད་རྟོག་པ་གསུམ་གྱི་དགོངས་དོན་བཞིན་ལྕགས་མཁར་ཆེན་མོའི་ལས་ཆོག་སྒྲུབ་ཞག་གནང་བ་དང་བཅས་ཁ་སང་ཚེས་ཉི་ཤུ་རྩ་དགུའི་དགོང་དྲོ་ཆུ་ཚོད་ལྔ་དང་ཕྱེད་ཀ་ཙམ་ལ་ལྷོམ་སེང་དང་དེ་ནས་དྲག་པོའི་གཏོར་མའི་ལས་ཆོག་མཛད་གནང་སོང། ཝཱ་ར་ཎ་སིའི་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་ཆེན་མོ་བཀྲ་ཤིས་ཚེ་རིང་ལགས་སུ་ནཱ་གཱ་རྫུ་ནའམ་ཀླུ་སྒྲུབ་གཟེངས་རྟགས་འབུལ་བཞེས་གནང་ཡོད་པ་རེད། རྒྱ་གར་ཡུ་པི་མངའ་སྡེ་ཡི་རྒྱལ་ས་ལག་ནོག་ཏུ་རྟེན་གཞི་བྱས་པའི་མངའ་སྡེ་ཡི་སྲིད་སྐྱོང་བཞུགས་གནས Raj Bhavan དུ་དུས་དྲན་གྱི་མཛད་སྒོ་ཞིག་ཚོགས་གནང་ཡོད་པ་དང། དེའི་ཐོག་ཏུ་སྐུ་མགྲོན་གཙོ་བོ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གིས་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་ཆེན་མོ་བཀྲ་ཤིས་ཚེ་རིང་ལགས་སུ་སློབ་དཔོན་ཀླུ་སྒྲུབ་ཀྱི་མཚན་གནས་རྗེས་དྲན་གྱི་གཟེངས་རྟགས་ཤིག་འབུལ་བཞེས་གནང་ཡོད་པ་རེད། སྐབས་དེར་རྒྱ་གར་ཡུ་པི་མངའ་སྡེའི་རིག་གཞུང་ལྷན་ཁང་གིས་ཤེས་རིག་སོགས་དང་འབྲེལ་བའི་གཟེངས་རྟགས་ཁག་ཉི་ཤུ་ལྷག་འབུལ་བཞེས་གནང་ཡོད་ཅིང་དེའི་ཁྲོད་ནང་པའི་བསྟན་པར་ཞབས་འདེགས་ཞུ་མཁན་སྡེ་ཚན་གསུམ་དུ་བགོས་ཏེ་པཱ་ལིའི་ཆོས་བརྒྱུད་འཛིན་མཁན་དང་ལེགས་སྦྱར་ཆོས་བརྒྱུད་འཛིན་མཁན་དེ་བཞིན་ལེགས་སྦྱར་དང་པཱ་ལི་གཉིས་ཀྱི་ཐོག་མཁས་དབང་གསུམ་ལ་ངོས་འཛིན་གཟེངས་རྟགས་འབུལ་བཞེས་གནང་ཡོད་པའི་ཁོངས་སུ་མངའ་སྡེ་གཞུང་ངོས་ནས་སློབ་དཔོན་ཀླུ་སྒྲུབ་ཀྱི་མཚན་གནས་རྗེས་དྲན་གྱི་གཟེངས་རྟགས་འབུལ་བ་དེ་ད་རེས་ཐེངས་མ་དང་པོ་ཆགས་ཀྱི་ཡོད་པ་རེད་འདུག།
རྒྱ་གར་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་པའི་ཉིན་མོར་རྒྱ་གར་གྱི་སྤྱི་དམངས་གཟེངས་རྟགས་མཐོ་ཤོས་གསུམ་པ Padma Bhushan ཞེས་པ་དེ་ཐེ་ཝན་གྱི Foxconn ཚོང་ལས་སྤྱི་གཉེར་ཁང་གི་འགན་འཛིན་གཙོ་བོ Liu Yangwei དང་ལ་དྭགས་ཀྱི་རྟོགས་ལྡན་རིན་པོ་ཆེ་གཉིས་ལ་ཕུལ་བ་དེ་རྒྱ་ནག་ལ་བརྡ་ལན་ཞིག་གཏོང་གི་ཡོད་པ་རྒྱ་གར་གྱི་གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་སྤེལ་གནང་འདུག་དེ་ཡང་གཟེངས་རྟགས་དེ་རྒྱ་གར་གཞུང་གིས་ཐེ་ཝན་གྱི་མི་སེར་ཞིག་ལ་ཕུལ་བ་དེ་ཐོག་མ་དེ་ཆགས་ཀྱི་ཡོད་པ་དང་འདས་པའི་ལོ་ཤས་ནང་རྒྱ་གར་དང་ཐེ་ཝན་དབར་ཚོང་གི་འབྲེལ་ལམ་ཇེ་ཆེར་འགྲོ་ཡི་ཡོད་པ་མ་ཟད། South China Morning Post གསར་ཁང་གིས་སྤེལ་བའི་གནས་ཚུལ་ལ་གཞིགས་ན་ཕྱི་ལོ་ཉིས་སྟོང་གཅིག་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་བར་རྒྱ་གར་དང་ཐེ་ཝན་དབར་གྱི་ཚོང་གི་འབྲེལ་བ་ཨ་རིའི་ཌོ་ལར་ཐེར་འབུམ་གཅིག་ནས་ཐེར་འབུམ་བདུན་ལ་གྱུར་ཡོད་པ་རེད། གཞི་རྩའི་རྒྱ་ནག་གིས་ཐེ་ཝན་ནི་རྒྱ་ནག་གི་མངའ་ཁོངས་སུ་ཡིན་ལུགས་བརྗོད་ཀྱི་ཡོད་ཀྱང་རྒྱ་གར་གྱིས་ཐེ་ཝན་གྱི་མི་སེར་ཞིག་ལ་འདི་ལོ་རྒྱ་གར་གྱི་ཆེས་མཐོའི་གཟེངས་རྟགས་དེ་ལྟ་བུ་ཞིག་ཕུལ་བ་དེས་རྒྱ་གར་གྱིས་ཐེ་ཝན་རྒྱལ་ཁབ་ངོས་འཛིན་དང་འབྲེལ་བའི་ལངས་ཕྱོགས་གསལ་སྟོན་བྱས་ཡོད་པ་མཚོན་གྱི་ཡོད་པ་རེད། གཞན་ཡང་གཟེངས་རྟགས་དེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཐུགས་འདྲིས་ཆེན་པོ་ཡོད་པའི་ལ་དྭགས་ཀྱི་རྟོགས་ལྡན་རིན་པོ་ཆེ་ལའང་ཕུལ་ཡོད་པ་དང་རིན་པོ་ཆེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་དགོངས་པ་རྫོགས་ཡོད་པ་རེད། ཐེངས་འདིའི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་འདི་མཇུག་བསྒྲིལ་བ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་གཟིགས་གནང་བ་ཐུགས་རྗེ་ཆེ།